དེ་འདྲའི་ཡིད་ཚ་ཆོད་པ་ལྟ་བུའི་བོད་སྐད་ནི་བསོད་ནམས་བསགས་ནས་ཡོད་དུས། བསོད་ནམས་ཀྱི་འབྲས་བུ་ལ་ལོངས་སྤྱད་རྒྱུ་ཡོང་གི་རེད། རྒྱལ་པོ་ང་ལས་ནུ་ཟེར་མཁན་འདི། རྒྱལ་པོ་ང་ལས་ནུ་དེ་གིས་གླིང་བཞི་གི་རྒྱལ་པོ་བྱས། ལྷ་གནས་སུམ་ཅུ་རྩ་གསུམ་གྱི་ཕར་བརྒྱ་བྱིན་དང་མཉམ་དུ་ལ་རྒྱལ་པོ་ཕྱེད་ཀ་བྱས། ཁོང་རང་གི་རྒྱུ་དེ་སྔོན་མ་སངས་རྒྱས། སུ་ཡིན་ནའང་མཚན་དེ་བརྗེད་བཞག་ངས། གཅིག་འཇིག་རྟེན་ན་བྱོན་དུས་སྤུ་གུ་ཆུང་ཆུང་རེད། སྲན་མ། སྲན་མ་གང་དེའི་སྲན་མ་བཏོན་ཟ་གི་ཡོད་རེད་ཁོ་རང་ཞིང་ཁའི་ནང་ལ་སྲན་མ་ཅིག་གཏོར་ནས་ཁའི་ནང་སངས་རྒྱས་ལ་སྲན་མ་རྡོག་པོ་བདུན་ཕུལ་རྒྱུ་བྱུང་ཡོད་རེད་ཕུལ་དུས་ཡར་རྡོག་པོ་གཏོར་རེ་ཡིན་པ་རེད་སངས་རྒྱས་སྐུ་གཟུགས་ཆེན་པོ་ཡིན་ཙང་ཡག་པོ་ཅིག་མ་བསྙབས། ལྷུང་བཟེད་ནང་ལ་སྲན་མ་བཞི་འཛུལ་བ་རེད། སྲན་མ་གཅིག་ལྷུང་བཟེད་ཁ་ལ་བསྡད་པ་རེད་སྲན་མ་རྡོག་པོ་ལྔ་རེད་གཉིས་ས་ལ་ཟག་པ་རེད། སྲན་མ་རྡོག་པོ་ལྔ་དེ་གའི་བཞི་ལྷུང་བཟེད་ནང་འཛུལ་བ་ཡིན་ཙང་ཁོ་འཛམ་བུ་གླིང་ལུས་འཕགས་པོ་གླིང་བཞི་གི་རྒྱལ་པོ་བྱུང་བ་རེད། གཅིག་ཁ་ལ་བསྡད་པ་དེ་གའི་སུམ་ཅུ་རྩ་གསུམ་ལྷ་གནས་སུམ་ཅུ་རྩ་གསུམ་རྒྱལ་པོ་ཕྱེད་ཀ་བྱུང་བ་རེད།

མེ་ཏོག་འཛུགས་ས་གི་བཟོ་རུ་གཅིག་ནང་ལ། ཆུ་བླུགས་དེའི་ནང་ལ་ཊང་ཀ་གཅིག། འོ་དེ་ཁྱེར་ནས་སངས་རྒྱས་ལ་ཕུལ་བ་རེད། དེ་ནས་བཟུང་བར་ཆད་ཁོ་སྐྱེ་བ་ག་པར་ག་དུས་ལེན་ལེན་ལེན་པའི་མི་ལུས་ལེན་ནས། སྤུ་གུ་དེ་སྐྱེ་འོང་དུས་ཨ་མའི་ཁོག་པ་ནས་མར་སྐྱེ་འོང་དུས། ལག་པ་ནོར་བུ་ཁྱེར་འོང་གི་ཡོད་རེད། ཡ་མཚན་ཨ་མའི་ཁོག་པ་དུ་མར་ནོར་བུ་སྐྱེ་འོར་དང་ཁུ་འབྲས་བྱེད་གི་ཡོད་རེད། མ་སྐྱེ་འོང་དུས་ལ་བ་ཚོས་ཐན་ཙང་གསེར་ཊང་བྱེད་འོར་འདི།

and putting three sticks on the ground and on the three sticks what they put is slate and then some children say this is my house and then making same thing on another place and putting something on stone or something on that slicing these are our food and so forth so they play uh, like this in uh, in tibet

སངས་རྒྱས་ཕེབས་ཡོང་གི་འདུག་བསམ་ན་ལམ་སང་ཁོ་ཚོས་བོན་ཞལ་ལག་ཕུལ་གི་ཡིན་སེ་བྱས་སྤུ་གུ་གཅིག་གིས་ཐལ་ལ་དེ་ནས་སྤར་ར་གང་བཅུས་བྱས་རྒྱུག་གི་འགྲོ། སངས་རྒྱས་སྐུ་མདུན་སངས་རྒྱས་སྐུ་གཟུགས་ཆེན་མོ་ཡིན་ཙང་བསྙབ་ས་མ་རེད་ཁྱོས་རོགས་བྱས་ཤོག་སེ་སྤུ་གུ་གཅིག་ཁྲིད་ནས། སྤུ་གུ་གཅིག་དེ་ལ་འགག་ག་ལ་མར་གོག་པོ་གོག་བཅུག་ཁོ་རང་དེའི་སྒང་ལ་ཡར་འཛེགས་ཨེ་ཡར་འཛེགས་དང་སངས་རྒྱས་ལ་ཐལ་ལ་དེ་ཕུལ་བ་རེད། ས་རེད་པ་ད་ཀྲང་ལ་པོ་རུ་ས། ཨེ་སངས་རྒྱས་ཀྱིས་མར་དམའ་པོ་བྱས་སོ་སོའི་ལྷུང་བཟེད་དུ་བཟེད་པ་རེད་ཨེ་ལྷུང་བཟེད་ནང་བླུག་པ་རེད་ཁོས། བླུག་ད། ཁོས་རྩེད་མོ་རེད་བ་རྩེད་མོ་རེད་དད་པས་གཅིག་ཕུལ་རྒྱུ་ར་བསམ་པ་བྱུང་ཡོད་རེད་སངས་རྒྱས་ཀྱིས་ཐལ་ལ་དེ་འཕྲོ་བརླག་མ་གཏོང་བ་བྱས་ཀུན་དགའ་བོ་ལ་ཕར་བདག་པོ་རྒྱག་ཤོག་དོན་དུ་ཡར་ཁྱེར་ནས་འདག་བག་དཀྲུགས་པ་ནི་གཙུག་ལག་ཁང་དུ་མཆོད་རྟེན་གས་པོ་གཅིག་ལ་ཕར་བྱུགས་ཤོག་གསུངས་ནས་ཚོགས་བསགས་ཡག་གི་དོན་དག་རེད་གསུངས། སྤུ་གུ་འདི་གཉིས་མ་འོངས་པ་ན་ང་མྱ་ངན་ལས་འདས་ཏེ་ལོ་བརྒྱ་ཡི་འོག་ལ། གཅིག་རྒྱལ་པོ་བྱེད་གི་རེད། ཉི་མ་གཅིག་ལ་མཆོད་རྟེན་བྱེ་བ་ཞིག་བཞེངས་གི་རེད་གཅིག་དེ་གི་བློན་པོ་བྱེད་གི་རེད་གསུངས་ལུང་བསྟན་ཡོད་རེད། ད་ཐལ་ལ་སྤར་ར་གང་པོ།

དེ་བྱུང་སོང་དེ་ནི་སྨོན་ལམ་རྒྱག་སྟེང་ལྷ་ཡི་མཆོད་པ་སྟེང་ལྷ་ཡི་ལོངས་སྤྱོད་སྒང་ག་དཀོན་མཆོག་ལ་ཕུལ། བར་མི་ཡི་ལོངས་སྤྱོད་རྣམས་ཕུལ་ལོ། འོག་ཀླུ་ཡི་འབྱོར་ཆེན་ཕུལ་ལོ་ཐུགས་རྗེ་ཆེན་པོས་བཞེས་ཤིག་སེ་ཡ་འདྲ་པོ་དེ་འདྲ་ཡང་ཕུལ་ཆོག་གི་རེད་མཆོད་མེ་གཅིག་ཕུལ་བ་ཡིན་ནའི་ཡས་པས་མཆོད་མེ་དེ་ལ་སྨོན་ལམ་རྒྱག། བདག་གིས་དད་པས་ཕུལ་བའི་མར་མེ་འདི།